དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོ་གི་བོད་ཟླ་དང་པོའི་ཚེས་པ་བཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་ཟླ་བ་གཉིས་པའི་ཚེས་བཅུ་དགུ་གཟའ་ཟླ་བ་རེད་ང་བོད་རྒྱལ་བཞིན་གཤམ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན།

ཁ་ན་ཌ་གི་སྒོར་མོ་ས་ཡ་གཅིག་དང་དགུ་སྟོང་དྲུག་བརྒྱ་ར་བཞི་བཅུ་ཞེ་བརྒྱད་ཞལ་འདེབས་གནང་ཡོད་ཁུ། ཟླ་བ་འདིའི་ཚེས་བཅུ་བདུན་གི་ཉིན་ཨོན་ཊ་རི་ཡོ་བོད་རིགས་སྤྱི་མཐུན་ཚོགས་པ་གི་གོ་སྒྲིག་གི་འོག་ཏུ་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོ་གི་གནམ་ལོ་གསར་ཚེས་ཀྱི་ལོ་སར་སྲུང་བརྩི་བྱེད་སྐབས་དབུས་གྲོས་ཚོགས་ཀྱི་འཐུས་མི་དང་ཁ་ན་ཌ་གི་ཁྲིམས་དོན་བློན་ཆེན་གཞོན་པ

དེ་རིང་འདིར་ཚོགས་ཁང་འདིའི་འཛུགས་སྐྲུན་གྱི་ཆེད་དུ་སྒོར་མོ་ས་ཡ་གཅིག་གི་ཞལ་འདེབས་གནང་རྒྱུའི་གསལ་བསྒྲགས་བསྐྱངས་པ་དང་ཚོགས་སྡེ་འདི་གའི་མི་རྣམས་ཀྱི་རྨི་ལམ་མངོན་འགྱུར་དང་ང་ཚོ་འདིའི་ཆ་ཤས་སུ་གྱུར་པར་ཧ་ཅང་གི་སྤོབས་པ་སྐྱེ་དགོས་བྱུང་ཞེས་གསུངས་འདུག་རོགས་དངུལ་དེ་དག་བོད་རིགས་སྤྱི་མཐུན་ཚོགས་པ་གི་རྒྱུན་ལས་གོང་མ་གི་རོགས་སྐྱོར་སྙན་ཞུ་ཕུལ་བ་དང་དེ་བཞིན་ད་ལྟའི་རྒྱུན་ལས་མཇུག་སྐྱོང་གནང་བ་བཅས་ལ་གཞིགས་ནས་རོགས་དངུལ་དེ་དག་གནང་བར་ཁ་ན་ཌ་གི་གཞུང་དང་འབྲེལ་ཡོད་འཐུས་མི་རྣམས་ལ་ས་གནས་ཀྱི་བོད་རིགས་མི་མང་དང་ཚོགས་པ་གི་རྒྱུན་ལས་རྣམས་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་ཟེར། བོད་རིགས་སྤྱི་མཐུན་ཚོགས་པ་གི་ཚོགས་གཙོ་བསོད་ནམས་གླང་དཀར་ལགས་ནས་གསུངས་འདུག་རོགས་དངུལ་དེ་དག་བརྒྱུད་ནས་རིང་མིན་ཟླ་བ་ཁ་ཤས་ཀྱི་ནང་རེས་གཟའ་ཉི་མ་གི་བོད་ཀྱི་སྐད་ཡིག་འཛིན་གྲྭ་གི་འཛིན་ཁང་གསར་རྒྱག་གི་ལས་གཞི་ཚོགས་པའི་ཐབ་ཚང་གཉིས་པ་ཟིག་འཛུགས་སྐྲུན་གནང་ཐུབ། དེ་མིན་སྤྱི་ཁང་གི་མདུན་སྒོ་བོད་པ་གི་ངོ་བོ་དང་མཐུན་པ་ཟིག་བསྐྲུན་རྒྱུ་གི་ལས་འཆར་ཡོད་པ་གསུངས་འདུག། ཡང་དབུས་གྲོས་ཚོགས་ཀྱི་འཐུས་མི་དང་ཁ་ན་ཌ་གི་ཁྲིམས་དོན་བློན་ཆེན་སྐུ་ཞབས་ཨ་ཧྥི་རི་ཝེ་ར་ནན་ལགས་ནས་ལོ་སར་ལ་འཚམས་འདྲི་གནང་བ་དང་ཆབས་ཅིག་ཁོང་ནས་བོད་དོན་དང་འབྲེལ་བའི་མུ་མཐུད་རྒྱབ་སྐྱོར་གནང་རྒྱུ་ཡིན་པ་སོགས་ཀྱི་གཏམ་བཤད་གནང་འདུག་དེ་བཞིན་ཨོན་ཊ་རི་ཡོ་མངའ་སྡེའི་གྲོས་ཚོགས་ཀྱི་ཚོགས་གཞོན་བུ་ཁྲིད་དཀར་པོ་ཆེ་ལགས་ནས་ལོ་སར་ལ་འཚམས་འདྲི་གནང་བ་དང་ས་གནས་བོད་རིགས་གཞོན་སྐྱེས་ཚོས

གཞིས་ཁོངས་དེའི་བོད་མི་སེར་སྐྱ་མི་མང་ལྷན་འཛོམས་ཀྱིས་དེའི་ཕྱིར་མཛད་སྒོ་ཚོགས་ཡོད་ཅིང་མཛད་སྒོ་གི་ཐོག་སྐུ་མགྲོན་གཙོ་བོ་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མས་གོང་ས་མཆོག་དང་འཕགས་བོད་གཉིས་ཀྱི་གཞུང་དང་དེ་བཞིན་རོགས་ཚོགས་ཁག་གི་མཐུན་འགྱུར་རྒྱབ་སྐྱོར་དང་དེ་བཞིན་གཞིས་འགོ་རིམ་པ་དང་མི་རབས་རྒན་པ་ཚོས་དཀའ་ལས་བརྒྱབ་པ་བཅས་ལ་བརྟེན་ནས་གཞིས་ཆགས་འདི་ཚགས་ཚུད་སྲ་བརྟན་གནས་ཡོད་པ། སྤྱི་དང་ལྷག་པར་དུ་གོང་ས་མཆོག་དང་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་མཛད་བྱུས་ལམ་སྟོན་དང་སློབ་གྲྭ་གི་སློབ་སྤྱི་གིས་གཙོས་པའི་དགེ་ལས་ཟུར་པ་རྣམ་པའི་བཀའ་དྲིན་ལས་བོད་པ་གི་སློབ་ཕྲུག་རྣམས་ལ་རང་དབང་ཡོད་པའི་རྒྱལ་ཁབ་ཁག་གི་སློབ་ཕྲུག་ཚོ་གི་ཤེས་ཡོན་གྱི་གནས་སྟངས་ལས་ལྷག་པ་གིས་བྱུང་ཡོད་ཅེས་གསུང་རྒྱུར།
སྐྱབས་མགོན་རིན་པོ་ཆེ་གིས་དབུ་ཁྲིད་པའི་གི་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱིས་རབ་དང་རིམ་པས། ཨ་ནི། ཅིག་གི་སྐུ་ལས་བསྐྱོན་པའི་ཐོག་ནས། ད་དུང་ཁོ་མོ་གིས་གསུང་ན། ཁོ་མོ་རང་ཉིད་སློབ་གྲྭ་འདིའི་སློབ་ཕྲུག་ཅིག་ཡིན་པའི་ཆ་ནས་སློབ་གྲྭ་འདི་གལ་ཆེན་རང་བཞིན་དང་ཁོ་མོར་སློབ་ཁྲིད་གནང་བའི་བཀའ་དྲིན་ཆེ་བའི་དགེ་རྒན་རྣམས་རྗེས་དྲན་གྱིས་མཚན་འབོད་གནང་བ་དང་འབྲེལ་སློབ་ཕྲུག་རྣམས་ལ་གོང་ས་མཆོག་གི་བཀའ་དགོངས་སྒྲུབ་དགོས་པ་ཞིག་དང་སློབ་སྦྱོང་ཧུར་བརྩོན་བྱེད་དགོས་པ་སོགས་ཀྱི་སྐུལ་མ་གནང་ཡོད། དེ་རྗེས་སློབ་སྤྱི་དང་དགེ་ལས་ཟུར་བ་རྣམས་ལ་རྗེས་དྲན་ཕྱག་རྟགས་གནང་བ་དང་བོད་པའི་རིག་གཞུང་དང་འབྲེལ་བའི་གཞས་སྣ་འཁྲབ་སྟོན་སོགས་གནང་སྟེ་དུས་ཆེན་གྱི་བྱེད་སྒོ་འདྲ་མིན་སྤེལ་ཡོད་པ་ད་རེས་མཛད་སྒོ་གི་ཐོག་སློབ་གྲྭ་དེ་ནས་ཐོན་པའི་སློབ་ཟུར་བ་མི་ཉུང་བ་ཟིག་མཉམ་ཞུགས་གནང་འདུག་དོན་ལྡན་གླིང་སམ་བྷོ་ཊ་གི་སློབ་གྲྭ་དེ་ནི་རྒྱ་གར་མ་ཧ་ར་ཏི་ཚོགས་པ་གི་རོགས་སྐྱོར་འོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་གི་ལོར་གསར་དུ་བཙུགས་པ་ཞིག་ཡིན་ལ་དེ་རྗེས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོ་གི་ལོ་འགོར་རྒྱ་གར་དབུས་བོད་སློབ་འཛིན་སྐྱོང་ཚོགས་པ་གིས་རྩིས་ལེན་གནང་བའི་རྗེས་སུ་སློབ་གྲྭ་གི་དགོས་མཁོ་གི་མཐུན་འགྱུར་ཁག་བསྒྲུབས་ཡོད་ཅིང་སྐབས་དེར་སློབ་ཕྲུག་གྲངས་སུམ་བརྒྱ་ར་ལྔ་བཅུ་དང་དགེ་རྒན་ཉི་ཤུ་རྩ་ལྔ་ཡོད་ཅིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ར་བདུན་ཅུ་དོན་བརྒྱད་ནས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་གི་བར་ལོ་ངོ་བཞི་བཅུ་ལྷག་གི་རིང་རྒྱ་གར་དབུས་བོད་སློབ་འཛིན་ཚོགས་ཀྱི་ཁྱབ་ཁོངས་སུ་གནས་ཡོད་ཅིང་དེ་རྗེས་བོད་མིའི་སྒྲིག་འཛུགས་སྲིད་ཇུས་ཀྱི་དགོངས་དོན་གི་ལྟར་སམ་བྷོ་ཊས་རྩིས་ལེན་གནང་སྟེ་ད་ལྟའི་ཆར་སློབ་གྲྭ་དེའི་ནང་དགེ་རྒན་ཉི་ཤུ་རྩ་ལྔ་དང་སློབ་ཕྲུག་བརྒྱ་ར་བདུན་ཅུ་དོན་ལྔ་ཡོད་འདུག། འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། མུ་མཐུད་ནས་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན། ཉེ་ལམ་ཕྱི་ཚེས་བཅུ་བཞི་གི་ཉིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་གི་གཉིས་གཉིས་བརྒྱད་ཞེས་པའི་ཞི་བདེ་གི་སྤྱི་གླིང་དུ་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་གོ་སྒྲིག་གི་འོག་བོད་རང་དབང་གི་ཆེད་དུ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དབུ་འཛུགས་གནང་འདུག་བོད་དང་ཐའེ་ཝན་གྱི་འགྲོ་བ་མིའི་ཐོབ་ཐང་འབྲེལ་མཐུད་ཁང་གི་འགན་འཛིན་བཀྲ་ཤིས་ཚེ་རིང་ལགས་སུ་འདི་ག་རླུང་འཕྲིན་ཁང་ནས་ལས་འགུལ་དེ་དབུ་འཛུགས་གནང་སྐབས་ཀྱི་གནས་ཚུལ་བཀའ་འདྲི་བྱེད་སྐབས་ཁོང་གིས་གསུངས་རབས།
བདུན་ཕྲག་གཅིག་གི་གཟའ་ལྷག་པ་ལྟ་བུར་བྱས་རྐང་འཁོར་དེ། གོ་སྒྲིག་གནང་གི་ཡོད་རེད་ཨ་ནི་དེ་དམིགས་བསལ་ད་ད་ལོ་ཆ་བཞག་ཡིན་ན་སྤྱི་ཟླ་གཉིས་པའི་ཏ་རིག་བཅུ་བཞི་ནས་འགོ་ཚུགས་བྱས་ཚར་ལྔ། དེ་ནས་སིནྡྷི་རྐང་འཁོར་འགྲོ་གི་ཡོད་རེད་ཨ་ནི་དེ་ཀང་འཁོར་དེ་དམིགས་བསལ་ཐོག་མ་འགོ་ཚུགས་པའི་སྐབས་དུ་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་ཡུལ་སྐོར་སྤྲོ་འཆམ་དང་དེ་ནང་བཞིན་གྱི་རྒྱ་ནག་གི་སློབ་ཕྲུག་ཨ་ནི་ཐའེ་ཝན་ནང་ལ་ཡང་མང་པོ་ཞེ་པོ་ཡོང་གི་ཡོད་པ་སོང་ཙང་ཨ་ནི་ཁོང་ཚོ་ལ་ཡང་དམིགས་སུ་བཀར་བྱས་ཨ་ནི་བོད་ནང་གི་ཁ་ཡོད་ལག་ཡོད་གནས་ཚུལ་དེ་གོ་རྟོགས་ཡོང་བའི་ཆེད་དུ་ཨ་ནི་དེ་ནས་སིནྡྷི་གོ་སྒྲིག་ཞུས་ཡོད་རེད་ད་ད་ལོ་ཆ་བཞག་ཡིན་ན་ཨ་ནི་ཐའེ་ཝན་གྱི་ནང་བོད་རང་དབང་རྐང་འཁོར་དེ་འགོ་བཙུགས་རྗེས་ལོ་བཅུ་བཞི་ཐུག་ཡོད་རེད།
བདུན་ཕྲག་རེ་གི་གཟའ་ལྷག་པ་གི་ཉིན་རྐང་འཁོར་སྐོར་སྐྱོད་གོ་སྒྲིག་བྱེད་ཀྱི་ཡོད་ལ་དེ་ཡང་རྒྱ་ནག་སྐམ་ས་ནས་ལྗོངས་རྒྱུ་དང། སློབ་ཕྲུག་མང་བོ་ཟིག་ཐའེ་ཝན་དུ་ཡོང་གི་ཡོད་པས་དེ་ཚོ་ལ་དམིགས་ནས་བོད་ནང་གི་གནས་སྟངས་གོ་རྟོགས་ཡོང་རྒྱུ་གི་ཆེད་དུ་ལས་འགུལ་འདི་གོ་སྒྲིག་བྱས་པ་ཡིན་ཞེས་དང། གོང་དུ་བརྗོད་པའི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་བཞིན་གསུམ་བཅུའི་དུས་དྲན་གྱི་བར་བདུན་ཕྲག་རེ་གི་གཟའ་ལྷག་པ་གི་ཉིན་ཐའེ་ཝན་གྱི་གྲོང་ཁྱེར་ཆེ་ཁག་གསུམ་གྱི་ནང་མུ་མཐུད་སྤེལ་རྒྱུག་གི་འཆར་གཞི་ཡོད་པ་དང། ཟླ་བ་འདིའི་ཚེས་ཉི་ཤུ་རྩ་གཅིག་དང་ཉི་ཤུ་རྩ་བརྒྱད། དེ་བཞིན་ཕྱི་ཟླ་གསུམ་པ་གྱི་ཚེས་གཉིས་དང་དྲུག་བཅས་སོ་སོ་ལ་ལས་འགུལ་སྤེལ་རྒྱུ་ཡིན་པ་བཀྲ་ཤིས་ཚེ་རིང་ལགས་ཀྱིས་མུ་མཐུད་གསུངས་རྒྱུར། བོད་རང་དབང་རྐང་འཁོར་དེ་ཐའེ་ཝན་ནང་ལ་ཡང་ད་ལོ་ཕྱི་ཟླ་གཉིས་པའི་ཏ་རིག་བཅུ་བཞི་ཀྱི་ཞོགས་པའི་ཆུ་ཚོད་བཅུ་བའི་ཐོག་ལ། ཐའེ་ཝན་གྲོས་ཚོགས་ལྷན་ཁང་མདུན་ལ་ཡང་སྐུ་མགྲོན་གཙོ་བོ་ཐའེ་ཝན་གྲོས་ཚོགས་འཐུས་མི་དང། ཐའེ་ཝན་གཞོན་ནུ་མི་མང་ཚོགས་པའི་འགན་འཛིན། ཚང་མའི་མཉམ་རུབ་ཐོག་ནས་གསར་འགོད་ལྷན་ཚོགས་གཅིག་བཙུགས་བྱས་དབུ་འཛུགས་གནང་ཡོད་རེད། བོད་རང་དབང་རྐང་འཁོར་དེ་སྤྱི་ཟླ་གསུམ་པའི་ཏ་རིག་བཅུ་བར་དུ། ཐའེ་ཝན་གྱི་ཐའེ་པེ་ལ་འགོ་བཙུགས་བྱས་དེ་ནང་བཞིན་གྱི་གྲོང་ཁྱེར་གཉིས་ལ་ཀའོ་ཞོང་དང་ཐའེ་ཙོང་ཟེར་དེ་རུ་ཕྱིན་ནས། ད་ལན་གྱི་གཟའ་ལྷག་པ་སླེབས་ལ་ཉེ་བའི་སྤྱི་ཟླ་གཉིས་པའི་ཏ་རིག་ཉི་ཤུ་རྩ་གཅིག་གི་གཟའ་ལྷག་པ། ཆ་བཞག་ན་རྒྱལ་སྤྱིའི་སྐད་ཡིག་ཉིན་མོ་ཆགས་ཡོད་པ་སོང་ཙང་ཨ་ནི་ཉིན་མོ་དེ་ལ་བོད་རང་དབང་གི་རྐང་འཁོར་ཡིན་པ་གཅིག་ལ་ཡང་དེ་གི་ནང་ལ་ལས་གཞི་དེ་ཨ་ནི་ལུང་པ་སོ་སོའི་དཔེར་ན་བོད་པ་བོད་སྐད་རྒྱབ་བྱས་ད་ག་ནང་བཞིན་གྱི་ག་ད་ཧོང་ཀོང་གི་ཧོང་ཀོང་སྐད་བྱས་ཨ་ནི་ཤར་ཏུར་ཀི་སྟན་ཁོ་རང་ཚོ་གི་སྐད་ཡིག་གི་ཐོག་ནས་གཏམ་བཤད་བྱེད་སྲོལ་ཡོད་རེད་ཨ་ནི་དེ་གི་ནང་ལ་ཡང་སྐུ་མགྲོན་ཤར་ཏུར་ཀི་སྟན་གི་ལས་འགུལ་པ་དང་ཧོང་ཀོང་གི་ལས་འགུལ་པ་ཨ་ནི། བོད་པ་བྱས་དེ་འདྲའི་ཐོག་ནས་ཡང་དེ་འདྲའི་ལས་གཞི་ཞིག་སྤེལ་གྱི་ཡོད་རེད། གསུམ་པའི་ཏ་རིག་བཅུ་བར་དུ་ཡང་བོད་རང་དབང་རྐང་འཁོར་དེ་མུ་མཐུད་ནས་གནས་ཀྱི་རེད། བོད་རང་དབང་རྐང་འཁོར་དེ་ད་ཐེ་ཝན་ནང་ལ་འཁོར་བྱས་ལོ་བཅུ་བཞི་ཞིག་འགྲོ་གི་ཡོད་རེད་ཟེར་དེ་ཞུ་འདོད་བྱུང་སོང། རྐང་འཁོར་བསྐོར་སྐྱོད་དེ་ཟླ་བ་གཉིས་པའི་ཚེས་བཅུ་བཞི་གི་ཉིན་ཐེ་ཝན་གྲོས་ཚོགས་ཚོགས་ཁང་གི་མདུན་དུ་ཐེ་ཝན་གྲོས་ཚོགས་ཀྱི་འཐུས་མི་དང་ཐེ་ཝན་གཞོན་ནུ་གི་འགན་འཛིན་བཅས་ནས་གསར་འགོད་གསལ་བསྒྲགས་སྐོང་ཚོགས་བྱས་ཏེ་ལས་འགུལ་འགོ་འཛུགས་གནང་ཡོད་པ་འགྲེལ་བརྗོད་གནང་འདུག།

ལོ་གཉིས་ལ་ཉེ་བའི་ར་ཤི་ཡ་དང་ཡུ་ཁི་རན་གྱི་དམག་འཁྲུག་ལ་ཞི་བདེ་གྱི་མདུན་ལམ་གྱི་ཐད་ལ་གྲོས་མོལ་བྱུང་ཡོད་པ་བཞིན་དེ་ནི་རྒྱ་ནག་དང་འབྲེལ་ལམ་སྲ་བརྟན་བཟོ་རྒྱུ་དང་ཚོང་ལས་ཀྱི་ཐོག་ལ་གྲོས་མོལ་བྱས་པ་མ་ཟད་ཡུ་ཁི་རན་གྱི་ནང་དྲང་བདེན་དང་ཡུན་གནས་ཀྱི་ཞི་བདེ་སླར་གསོ་བྱེད་དགོས་པའི་སྐོར་ལ་ཡང་གྲོས་མོལ་བྱས་པ་ཡིན་ཞེས་སྤྱི་ཚོགས་དྲ་རྒྱ X ཞེས་པའི་ཐོག་ལ་བྲིས་ཡོད་འདུག། ཁུ་ལེ་པ་ཡིས་བརྗོད་དོན་ཁོང་གཉིས་ཀྱིས་ཡུ་ཁི་རན་གྱི་འཛམ་གླིང་ཞི་བདེ་གི་ཚོགས་འདུ་ཞིག་གོ་སྒྲིག་བྱ་རྒྱུ་གི་འཆར་གཞི་གི་སྐོར་ལ་གྲོས་བསྡུར་བྱས་པ་དང་ཚོགས་འདུ་དེ་ལ་སུད་སི་གི་རོགས་རམ་བྱ་རྒྱུ་གི་མོས་མཐུན་ཡང་བྱུང་ཡོད་པ་བརྗོད་འདུག་ཡུ་ཁི་རན་གྱི་ཞི་བའི་དོན་ཚན་ཇི་སྙེད་ཀྱི་ཐོག་རྒྱ་ནག་གི་རྒྱབ་སྐྱོར་ཡོང་རྒྱུ་གི་ཆེད་དུ་རྒྱ་ནག་དང་མཉམ་ལས་བྱ་རྒྱུ་གི་རེ་འདུན་བཅངས་ཡོད་པ་དང་རྒྱ་ནག་གིས་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོ་གི་ནང་ར་ཤི་ཡ་དང་ཡུ་ཁི་རན་གྱི་བར་ཞི་བདེ་གི་རེ་འདུན་ཞིག་བཏོན་ཡོད་ཀྱང་དེར་མདུན་སྐྱོད་ཆེན་པོ་བྱུང་མེད་པ་རེད། དེ་བཞིན་ཨ་ཧྥེ་རི་ཁ་གི་མངའ་ཁུལ་དང་གོ་ལ་གི་ལྷོ་ཕྱོགས་ཀྱི་རྒྱལ་ཁབ་རྣམས་ནས་ཀྱང་ཡུ་ཁི་རན་ལ་རྒྱབ་སྐྱོར་ཡོང་ཐབས་སུ་འབད་བརྩོན་བྱེད་ཀྱི་ཡོད། ཟླ་གཉིས་པའི་ཚེས་བཅོ་བརྒྱད་གི་ཉིན་རྒྱ་ནག་གི་མཚོ་ཁ་གི་སྲུང་སྐྱོབ་པས་ཐའེ་ཝན་མཚོ་འགྲམ་གྱི་སྲུང་སྐྱོབ་ཀྱི་ལས་དོན་ཤུགས་ཆེ་རུ་གཏོང་རྒྱུ་དང་དུས་བཀག་སྐོར་སྲུང་བྱེད་རྒྱུ་ཡིན་ལུགས་གསལ་བསྒྲགས་མདོར་བསྡུས་ཤིག་སྤེལ་འདུག། ཉེ་ཆར་དོགས་གཞི་ཅན་གྱི་གྲུ་གཟིངས་ཤིག་ཐའེ་ཝན་མཚོ་ཁ་གི་སྲུང་སྐྱོབ་པ་གི་གྲུ་གཟིངས་ནས་བྲོས་བྱོལ་འགྲོ་ཐབས་བྱེད་སྐབས་མགོ་རྟིང་ལོག་སྟེ་མི་གཉིས་རྐྱེན་ལམ་དུ་ཕྱིན་པ་དང་གཞན་མི་གཉིས་ཐར་ཡོད་པ་དེ་རྒྱ་མི་ཡིན་འདུག་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་གིས་ཨ་མི་རི་ཀས་རྒྱ་ནག་གི་ཁེ་ཚོང་ཁག་གི་ཐོག་ལ་བཀལ་བའི་བཀག་སྡོམ་རིགས་གློད་དགོས་ལུགས་ཕྱི་འབྲེལ་དྲུང་ཆེ་སྦི་ལིང་ཁེན་ལ་འདི་ལྟར་གསུངས་འདུག། ཕྱི་ཚེས་བཅོ་བརྒྱད་ཀྱི་ཉིན་ཐོན་པའི་གནས་ཚུལ་ལྟར་ན། ད་ཆ་འཇར་མན་གྱི་གྲོང་ཁྱེར་མི་ནུ་ཆི་ལ་འཚོགས་བཞིན་པའི་མི་ནུ་ཆི་བདེ་འཇགས་ལྷན་ཚོགས་ཀྱི་སྐབས་དང་བསྟུན་ནས་རྒྱ་ནག་དང་ཨ་རིའི་ཕྱི་འབྲེལ་དཔོན་རིགས་རྣམ་གཉིས་ཀྱི་བར་གཟའ་པ་སངས་ཀྱི་ཉིན་ཞལ་མཇལ་གནང་སྐབས་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་གིས་ཨ་མི་རི་ཀའི་གཞུང་གིས་རྒྱ་ནག་གི་ཁེ་གཉེར་བཟོ་ཚོང་དང་དེ་བཞིན་མི་སྒེར་གྱི་ཐོག་ལ་བཀལ་བའི་བཀག་སྡོམ་གྱི་རིགས་གློད་དགོས་ཚུལ་དང་ཨ་མི་རི་ཀའི་བྱེད་སྟངས་དེས་ཨ་རི་རང་ལ་གནོད་ཀྱི་རེད་ཅེས་ཕྱི་འབྲེལ་དྲུང་ཆེ་བྷི་ལིན་ཁིན་ལ་གསུངས་ཡོད་ལུགས་རྒྱ་ནག་ཕྱི་འབྲེལ་ལྷན་ཁང་གིས་སྤེལ་བའི་སྤྱི་བསྒྲགས་ཤིག་ཏུ་གསལ་ཡོད་འདུག་ཨ་རིའི་ཕྱོགས་ནས་རྒྱ་ནག་གི་ཁེ་གཉེར་བཟོ་ཚོང་དེ་འདྲ་གི་ཡུལ་དེའི་དམག་མི་དང་མཉམ་དུ་ལས་ཀ་བྱེད་ཀྱི་ཡོད་པའི་ཉེས་འཛུགས་ཀྱི་འོག་བཀག་སྡོམ་བྱས་ཡོད་པ་མ་ཟད་ཡུལ་དེའི་བཟོ་ཚོང་དང་མི་སྒེར་བཅས་ཤིན་ཅང་དུ་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་གཏོང་གི་ཡོད་པའི་ཉེས་འཛུགས་ཀྱི་འོག་ཏུ་ཉེ་ཆར་བཀག་སྡོམ་བྱས་ཡོད་ཉེ་བའི་ཆར་རྒྱལ་ཁབ་གཉིས་ཀྱི་བར་བརྡ་འཕྲིན་འབྲེལ་མཐུད་ཀྱི་རྒྱུན་ལམ་ཚུགས་པ་ནས་བཟུང་ལོ་ངོ་བཅུ་ཕྲག་གི་རིང་སྔ་ཕྱིའི་སྡུག་ཏུ་ཕྱིན་པའི་འབྲེལ་བ་གི་གནས་སྟངས་གང་འཚམ་གྱིས་ཡར་རྒྱས་ཕྱིན་ཡོད་ཀྱང་སྦའེ་ཌེན་གཞུང་འཛིན་གྱིས་རྒྱལ་ཁབ་བདེ་འཇགས་དང་འབྲེལ་ནས་འཕྲུལ་རིག་ངེས་ཅན་ཞིག་རྒྱ་ནག་གི་བཟོ་ཚོང་ཁུལ་ལ་ཚོང་སྒྱུར་བྱ་རྒྱུ་བཀག་སྡོམ་བྱས་ཤིང་དེ་བཞིན་དུ་རྒྱ་ནག་གི་ངོས་ནས་ཨ་མི་རི་ཀས་དཔལ་འབྱོར་དང་ཚོང་དོན་གནད་དོན་མཚོན་ཆ་ལྟ་བུའི་ངོ་བོར་བསྒྱུར་ཐབས་བྱེད་ཀྱི་ཡོད་ཟེར་མི་འདོད་པའི་རྣམ་འགྱུར་སྟོན་གྱི་ཡོད།

ཧྲང་ཧེ་ལ་ཡོད་པའི་ཁེ་གཉེར་ལས་ཁུངས་དེ་ཚུགས་པའི་རྗེས་སུ་རྒྱ་ནག་གི་བཤད་པ་དེ་རེད། ཉེ་བའི་ཆར་ཨ་མི་རི་ཀའི་ཚོགས་པ་གཉིས་ཀ་ལས་གྲུབ་པའི་ཚོགས་ཆུང་གིས་སྲིད་འཛིན་ཇོ་སྦའེ་ཌེན་གྱི་གཞུང་འཛིན་ལ། རྒྱ་ནག་གི་ཝུའུ་ཤི་མཉེན་ཆས་དེ་བཞིན་རྒྱ་ནག་དམར་ཤོག་ཚོགས་པ་དང་རྒྱ་ནག་གི་དམག་མི་དང་འབྲེལ་བ་ཡོད་པའི་ཆ་ནས་ཨ་མི་རི་ཀའི་བདེ་འཇགས་ལ་ཉེན་ཚབས་ཡོད་པ་ཞུས་ཡོད། ཨ་མེ་རི་ཀའི་གྲོས་ཚོགས་འོག་མ་གི་ཉེ་བའི་ཆར་ཁྲིམས་འཆར་ཞིག་བཏོན་ཡོད་པའི་ནང། ཨ་རི་གཞུང་གིས་མཐུན་འགྱུར་གནང་བཞིན་པའི་སྨན་བཅོས་ཀྱི་མཁོ་སྤྲོད་གནང་མཁན་ཚོས་ཨ་མེ་རི་ཀའི་མི་སྒེར་བ་གི་ལོ་རྒྱུས་ཝུའུ་ཤི་ཐེ་བའི་རྒྱ་ནག་གི་སྐྱེ་དངོས་ཚན་རིག་དང་འབྲེལ་བའི་ཐུན་མོང་ཚོང་ལས་ཁང་ལ་མཁོ་སྤྲོད་བྱ་མི་ཆོག་པའི་བཀག་སྡོམ་གནང། ཝུའུ་ཤི་ལས་ཁུངས་ཀྱི་མཉེན་ཆས་དེ་རྒྱལ་ཁབ་སུ་འདྲ་ཞིག་གི་བདེ་འཇགས་ལ་གནོད་སྐྱོན་བཟོ་གི་མ་རེད་ཅེས་དེ་སྔ་ནས་བཤད་ཡོད། དེ་བཞིན་ཁེ་གཉེར་ཁང་དེས་གལ་སྲིད་ཨ་མི་རི་ཀས་ང་ཚོ་གི་ལས་ཁུངས་ལ་བསྐྱར་དུ་བསྐྱར་ཞིབ་བྱས་པ་ཡིན་ན་ཡང་མཇུག་འབྲས་གཅིག་པ་ཡོང་གི་རེད་ཅེས་བཤད་འདུག། ཐེངས་འདིའི་གོང་ས་མཆོག་གི་བཀའ་སློབ་ལམ་སྟོན་སྐུ་ནོར་གྱི་ལེ་ཚན་གྱི་ནང་དུ་ཉིས་སྟོང་ལྔ་ལོ་གི་ཟླ་བ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ཀྱི་ཉིན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་ལམ་རིམ་གྱི་ཉིན་གསུམ་པ་གི་སྔོན་འགྲོ་གི་གསུང་ཆོས་ཟིན་བྲིས་བྱས་པའི་ཚན་པ་བཅུ་དྲུག་བར་གྱི་དགོངས་དོན་ཧོར་གཙང་འཇིགས་མེད་ཀྱིས་མཚམས་སྦྱོར་བྱས་པ་ཞིག་ལ་གསན་རོགས་ཞུ།
རྒྱ་གར་གྱི་ཕྱི་རོལ་མུ་སྟེགས་པའི་ཆོས་ལུགས་དང་ནང་པ་སངས་རྒྱས་པའི་ཆོས་ལུགས་གཉིས་ཀྱིས་རྒྱུ་དཀར་ནག་གི་ལས་འབྲས་གང་ཞིག་བསགས་པའི་སྟོབས་ཀྱིས་འབྲས་བུ་བདེ་སྡུག་ཇི་འདྲ་ཞིག་སྨིན་རྒྱུ་ཡིན་པར་འདོད་པ་དང། ལྷག་པར་དུ། ནང་པ་སངས་རྒྱས་པའི་ཆོས་ལུགས་འདི་ཡི་རྨང་གཞིའི་གལ་འགངས་ཤིན་ཏུ་ཆེ་བ་དེ་ནི། ལས་རྒྱུ་འབྲས་ཀྱི་རྣམ་གཞག་འདི་ཉིད་ཡིན་ལ། ལྷ་ཆོས་ཀྱི་རྨང་གཞི་འདི་ཉིད་གཞི་རྩར་བཟུང་སྟེ། ནང་པའི་ཆོས་ལུགས་དར་རྒྱས་བྱུང་བའི་ཡུལ་ཁམས་ཕལ་ཆེར་དུ། མི་སྐྱའི་སྤྱི་ཚོགས་ཀྱི་ནང་དུ་ཡང། ཀུན་སྤྱོད་ཀྱི་ཚད་གཞི་འཛིན་ས་དེ་ཡང། མི་སུ་ཞིག་གིས་ལས་རྒྱུ་འབྲས་ལ་བརྩི་སྲུང་བྱེད་མིན་དེ་མི་ཆོས་རང་ལུགས་ཀྱི་སྲོག་ཤིང་གལ་ཆེན་ཆགས་ཀྱི་ཡོད་པ་དེ་ཡིན། དེས་ན། ང་ཚོས་ཐེག་པ་ཆེན་པོའི་ཆོས་ལུགས་དར་རྒྱས་སུ་བྱུང་བའི་ཡུལ་ལུང་ཁག་ཏུ་མངོན་མཐོ་དང་ངེས་ལེགས་སྒྲུབ་སྟངས་མང་པོ་ཞིག་གསུང་གི་ཡོད་པའི་མངོན་མཐོ་ཞེས་པ་ནི། འགྲོ་བ་རིགས་དྲུག་གི་ལུས་རྟེན་ཐམས་ཅད་ལས་མངོན་པར་མཐོ་བའམ་མཆོག་ཏུ་གྱུར་བ་ལ་ཟེར་གྱི་ཡོད་ཀྱང། དེ་ནི་ལྷ་དང་མི་ཡི་ལུས་རྟེན་ཐོབ་པ་ལ་ཟེར་གྱི་ཡོད་པ་དེ་ཡིན། དོན་དངོས་སུ། མངོན་པར་མཐོ་བ་ལྷ་ཡི་ལུས་རྟེན་ཐོབ་ན། ཚེ་ཕྱི་མ་ཕན་ཆད་ཀྱི་དོན་དག་གང་ཞིག་སྒྲུབ་ཐུབ་ཀྱི་ཡོད་མེད་དེ། ང་ཚོས་བཤད་ཚོད་མི་ཐིག་པའི་ལྐོག་གྱུར་གྱི་དོན་དག་ཞིག་ཆགས་ཀྱི་ཡོད་ཀྱང། འགྲོ་བ་མི་ཡི་ལུས་རྟེན་ཐོབ་ན། རང་གི་མི་ཚེ་འདི་ཇི་ལྟར་སྐྱེལ་རྒྱུ་དང། དཀར་ནག་ལས་འབྲས་གང་ཞིག་ཤས་ཆེ་བས་མི་ཚེ་སྐྱེལ་རྒྱུ་སོགས་ཧ་ཅང་ཞིབ་ཕྲ་མ་ཡིན་པ་ཞིག་ང་ཚོས་གདམ་ག་བྱ་ཐུབ་པ་དང། དེ་ལ་བརྟེན་ནས་ལས་འཆར་ཟེར་བ་མང་ཤས་ཤིག་རང་གི་མི་ཚེ་སྐྱེལ་སྟངས་དང་མཉམ་དུ་འགྲོ་ཐུབ་ཀྱི་ཡོད་པའི་དབང་གིས། ཚེ་འདི་ཙམ་ལ་སངས་རྒྱས་ཀྱི་ཆོས་ལོངས་སུ་སྤྱད་པའི་གོ་སྐབས་ཐོབ་པ་ཙམ་མིན་པར། ཚེ་རབས་ཕྱི་མ་དང་ཕྱི་མ་རྣམས་སུ་ཡང་དལ་བརྒྱད་འབྱོར་བཅུ་ཚང་བའི་མི་ཡི་ལུས་རྟེན་ཐོབ་ཐབས་ལ་འབད་བརྩོན་བྱ་རྒྱུ་དེ་ནི། ཕུགས་རྒྱང་རིང་པོར་ཕན་ཐོགས་འབྱུང་བ་སྟེ། གཏན་གྱི་བདེ་བ་སྒྲུབ་པའི་ཆ་རྐྱེན་མེད་ཐབས་བྲལ་བ་དེ་ཡིན་པས། དེ་ཐོབ་བྱེད་ཀྱི་རྒྱུ་ཚོགས་ཐམས་ཅད་ལས་མེད་ཐབས་བྲལ་བ་དེ་ནི། མི་དགེ་བ་བཅུ་ལས་བཟློག་པའི་ལྷ་ཆོས་དགེ་བ་བཅུ་ཉམས་སུ་བླང་རྒྱུ་དང། དེ་ལ་རྩེ་གཅིག་ཏུ་འབད་ཅིང་དེ་ཡི་ནུས་པ་བླ་ལྷག་ཏུ་འཕེལ་བ་བྱུང་ན། ཚེ་ཕྱི་མར་བདེ་འགྲོའི་མི་ཡི་ལུས་རྟེན་ཐོབ་རྒྱུ་དེ་རྒྱུ་འབྲས་ཆོས་ཉིད་ཀྱི་ཐོག་ནས་བསྒྲུབ་ཐུབ་པ་ཞིག་ཡིན་ལ། དེ་དག་གི་འབྱུང་ཁུངས་ལྟ་བུའི་ལུང་ཚད་མ་ལ་བརྟེན་ནས་ཁག་ཐེག་བྱ་ཆོག་པ་ཞིག་ཡིན་པས། ཐར་པ་དོན་གཉེར་བ་དག་གིས་ཕྱི་མར་དལ་འབྱོར་གྱི་མི་ལུས་ཐོབ་ཐབས་ལ་མཐའ་གཅིག་ཏུ་འབད་ནས། ནུས་པ་ཐོན་ཐབས་ལ་འབད་བརྩོན་བྱ་རྒྱུ་དེ་མགོན་པོ་མཆོག་གིས་ང་ཚོར་བསྩལ་བའི་ལམ་སྟོན་གྱི་ཡང་སྙིང་དེ་ཉིད་ཡིན།
ངན་འགྲོའི་སྐྱེ་གནས་ལས་ལྡོག་པའི་བདེ་འགྲོའི་ལུས་རྟེན་ཐོབ་ཡ་གཅིག་གི་རྒྱུ་ཚོགས་སོ་སོས་ཆ་ཚང་བ་གཅིག་ད་ལྟ་གསོན་པའི་རིང་དེ་ལ་སྒྲུབ་དགོས་པ་རེད། དེ་བྱུང་ན་བདེ་འགྲོ་ལ་སྐྱེ་ཡག་གི་རྒྱུ་ཚོགས་སོ་སོས་གདེང་ཁེལ་ཅིག་བསགས་ནས་ཡོད་ན། དེ་མ་ཉམས་པ་བྱས་བྱས་ཡོད་པ་ཡིན་ན་ཨེ་ནི་སྐྱེ་བ་ཕྱི་མ་བདེ་འགྲོའི་ལུས་རྟེན་ཐོབ་ཡག་དེ་ཐག་ཆོད་པ་རེད་འགན་ལེན་དེ་རྒྱུ་ཡོད་ན། འབྲས་བུ་དེ་ཡོང་ཡག་འགན་ལེན་བྱེད་ཀྱི་ཡོད་རེད་རྒྱུ་དེ་མེད་ན་ཁ་ཙམ་ཚིག་ཙམ་གྱིས་འགན་ལེན་བྱེད་ཐུབ་ཡག་སུ་གཅིག་ལ་ཡོད་མ་རེད། དེ་འདྲ་ཡིན་པ་ཡིན་དུས་ད་ག་འདྲ། འབྲས་བུ་རྒྱུ་ཡི་རྗེས་སུ་བྱེད་པ་རྟེན་འབྲེལ་གྱི་ཆོས་ཉིད་ཡིན་པ་ཡིན་དུས་རྩ་ནས། རང་ཉིད་ལ་ཡང་རྒྱུ་དེ་ཚང་བསྡད་ཡོད་ན་དེའི་འབྲས་བུ་ཡོང་རྒྱུ་རེད་དཔེར་ན་ང་རང་ཚོ་མཐོང་ཆོས་ལ་ཆ་བཞག་ནས། ཅིག། སོ་སོའི་རེ་བ་རྒྱབ་སའི་འབྲས་བུ་དེ། འགྲུབ་ཡག་གི་རྒྱུ་རྐྱེན། ཨེ་ཚང་བ་གཅིག་དང་དེ་ལ་འགལ་རྐྱེན་སྟོབས་ལྡན་མི་འཕྲད་པ་ཅིག་གི་ཐབས་ཤེས་བྱེད་ཐུབ་པ་བྱུང་ན། འདོད་པའི་རེ་བའི་འབྲས་བུ་དེ། ལག་ལེན། ལག་པར་སླེབས་ཐུབ་ཡག་ཅིག་ང་ཚོ་མཐོང་ཆོས་ལ་རེ་བ་དང། སྐབས་དེ་འདྲ་ཡིན་པ་ཡིན་དུས། དང་པོ། བདེ་འགྲོ་ལ་སྐྱེ་ཡག་གི་རྒྱུ་ཚོགས་ལབ་དགོས་པ་རེད། ད་དེ་འདྲ་འདྲ་བའི་རྒྱུ་ཚོགས་ལབ་ཡག་ལབ་པ་ལ་ཡང་ཨེ་ནི། ཨེ། དགའ་ཤུག་རེད་བུ་གེ། ད་རྩ་བ། རང་གི་སྐྱབས་ངོ་མ་དེ་རང་གི་སེམས་རྒྱུད་ད་ག་ཡིན་པ་རེད། རང་གི་སེམས་རྒྱུད་དེ་མ་དུལ་ན། རང་ལ་སྡུག་བསྔལ་ཡོང་གི་ཡོད་རེད། རང་གི་སེམས་རྒྱུད་དེ་དུལ་ན་བདེ་སྐྱིད་ཡོང་གི་ཡོད་རེད། ས། དེ་འདྲ་ཡིན་དུས་རྩ་ནས་བཅོམ་ལྡན་འདས་ཀྱིས། སེམས་དུལ་བ་དེ་བདེ་སྐྱིད་རེད་སེམས་མ་དུལ་བ་དེ་སྡུག་བསྔལ་རེད་ཅེས་གསུང་གི་ཡོད་པ་རེད། རྒྱུ་མཚན་འདི་ལྟར་ལ་བརྟེན་ནས་བདག་ཉིད་བདག་གི་མགོན་གསུངས་པ་རེད། རང་ཉིད་བདེ་སྐྱིད་ཅིག་དགོས་ན་རང་གིས་གཟབ་གཟབ་བྱ་དགོས་པ་རེད། ད་སོ་སོས་ཅིག་གཟབ་གཟབ་བྱེད་ཡག་གི་འབད་རྩོལ་དོ་སྣང་མ་བྱས་པ་ཨེ་ནི་བདེ་སྐྱིད་ཡོང་ཡག་གི་རེ་བ་རྒྱབ་ཡག་དེ། ལྷག་པར་ང་རང་ཚོས་དཔེར་ན་ཅིག་སངས་རྒྱས་པའི་ཆོས་པ་ཅིག་གིས་སོ་སོའི་ངོས་ནས་ཨེ་ནི་ཅིག། སེམས་དུལ་བ་བྱེད་ཡག་དང་དེ་འདྲས་ཀྱི་འབད་རྩོལ་དོ་སྣང་མེད་པ་དོ་སྣང་ག་གེ་མ་བྱས་པ་བྱས་ཨེ་ནི་བླ་མ་མཁྱེན་བསམ་པ་འདྲ་བོ་ཨེ་ནི་ཅིག་དཀོན་མཆོག་མཁྱེན་བཤད་ནས་ཅིག་བླ་མ་དང་དཀོན་མཆོག་གིས་སྐྱོབ་ཀྱི་ཡོད་པ་འདྲ་བོ་ཅིག་བསམ་བཏང་པ་ཡིན་ན་ནོར་བ་རེད་ཨ་ད་སོ་སོས་བསམ་བློ་བཏང་ནས་བྱེད་རྒྱུ་རེད་མ་གཏོགས་གཞན་ཐབས་ཤེས་མེད་པ་རེད། ད་མི་ཁྲི་པོ་ཁྲི་པོ་རྐྱེན་ར་དེ་འདྲ་ནི་ཡོང་གི་ཡོད་ཤེས་ཀྱི་མ་གཏོགས་ཤིང་ཤ་ཁག་པོ་རེད་ས་དེ་འདྲ་ཡིན་པ་ཡིན་དུས་ད་སོ་སོའི་སེམས་དུལ་བ་ཞིག་བྱེད་དགོས་ཀྱི་ཡོད་རེད་ད་སེམས་དུལ་བ་ག་འདྲ་བྱེད་རྒྱུ་རེད་ལབ་ན། མཐའ་ཡི་ཆོས་དཀོན་མཆོག་ཟེར་ཡ་འདི་སྤང་བྱ་གཉེན་པོས་བཅོམ་ནི་སྤང་བྱ་སྤངས་པའི་བྲལ་བའི་ཡོན་ཏན་ཅིག་སྐྱབས་ངོ་མ་ད་དེ་ཡིན་པ་རེད།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སངས་རྒྱས་ཀྱི་གསུང་ཆོས་ཀྱི་ཚིགས་སུ་བཅད་པ་ལས། བདག་ཉིད་བདག་གི་མགོན་ཡིན་གྱི། གཞན་ལྟ་སུ་ཞིག་མགོན་དུ་གྱུར། བདག་ཉིད་ལེགས་པར་བཏུལ་བས་ནི། བདག་ཉིད་ལེགས་པར་བཏུལ་བས་ནི། མཁས་པས་མཐོ་རིས་ཐོབ་པར་འགྱུར། ཞེས་གསུངས་ཡོད་པ་དང། ལུང་ཚིག་འདི་ལ་བརྟེན་ནས་དེང་དུས་འཛམ་གླིང་ཤར་ནུབ་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་དང་ལྷག་པར་དུ། བོད་ཀྱི་སྤྱི་ཚོགས་ཁྲོད་ཀྱི་ཡི་གེ་ཤེས་མཁན་ཕལ་མོ་ཆེས་ལུང་ཚིག་འདི་ཉིད་དྲངས་ཏེ་རང་རང་གི་འདོད་ཚུལ་སྣ་ཚོགས་ཤིག་འགྲེལ་གི་ཡོད་མོད། འདི་ཡི་དོན་དག་དངོས་གནས་པ་ཇི་བཞིན་པ་ཞིག་ནས་འགྲེལ་བཤད་རྒྱག་མཁན་དེ་ཙམ་མང་པོ་ཞིག་འབྱུང་གི་མེད། འོ་ན་ད་རེས་ཀྱི་གསུང་ཆོས་འདི་དང་འབྲེལ་ཏེ་གོང་ས་སྐྱབས་མགོན་ཆེན་པོ་མཆོག་ཉིད་ཀྱིས་གཞི་ལ་སྦྱར་ཏེ་གོ་བདེར་བསྟན་པ་ནི། རང་གི་སྐྱབས་ངོ་མ་དེ་རང་གི་སེམས་རྒྱུད་ཡིན་ཞིང། རང་གི་སེམས་རྒྱུད་མ་དུལ་ནས། ལས་མཆོག་དམན་གང་ཞིག་བྱས་ཀྱང། ཐ་མར་འབྲས་བུ་སྡུག་བསྔལ་བ་སྐྱེད་པར་བྱེད་པ་དང། རང་གི་སེམས་རྒྱུད་དུལ་ན་ལས་གང་ཞིག་བྱས་པས་འབྲས་བུ་བདེ་བ་འབྱུང་བར་གསུངས་པས། མི་སུ་ཞིག་གིས་བདེ་སྐྱིད་དང་ལྡན་པའི་འཚོ་བ་རོལ་བར་འདོད་ན། རང་གི་སེམས་རྒྱ་ཡན་དུ་མ་བཏང་བར་གཟབ་ནན་གྱི་སྒོ་ནས་འབད་ན། ད་གཟོད་རེ་བའི་བདེ་སྐྱིད་དེ་ཐོབ་ཐུབ་པ་ལས་རང་གིས་འབད་བརྩོན་གང་ཡང་མི་བྱེད་པར་གཞན་ཞིག་གིས་བདེ་སྐྱིད་རྡོག་རྡོག་བྱས་ནས་རང་གི་ལག་ཏུ་བཞག་རྒྱུ་ལྟ་བུར་འཁྲུལ་ནས་སྡོད་མི་རིགས་པ་དེ་སངས་རྒྱས་ཀྱི་གསུང་གི་ཡང་སྙིང་དེ་ཡིན་ལ། ལྷག་པར་དུ། ནང་པའི་ཆོས་པ་ཞིག་ལ་མཚོན་ན། རང་གིས་ཚོགས་བསགས་པ་དང། སྒྲིབ་པ་སྦྱོང་བ་སོགས་ལ་འབད་བརྩོན་གང་ཡང་མི་བྱེད་པར། ཞིང་ཁམས་གཞན་ཞིག་ན་འོད་ལྷམ་མེར་བཞུགས་པའི་བླ་མ་དང་སངས་རྒྱས་སོགས་ཀྱིས་སྐྱོབ་པར་རེ་བ་དེ་ནི། རྒྱུ་མེད་པ་ལས་འབྲས་བུ་འབྱུང་བར་རེ་བ་ཙམ་ཡིན་པས། འདོད་དོན་འགྲུབ་རྒྱུ་མེད་པ་དེ་ཡང་སངས་རྒྱས་ཀྱི་གསུང་འདི་ཡི་ཕུགས་ཀྱི་བསྟན་དོན་དེ་ཉིད་ཡིན། རྣམ་དཔྱོད་དང་ལྡན་པ་སུ་ཞིག་གིས་འོ་ན་སེམས་ཞི་དུལ་བྱ་རྒྱུ་དང་བཅས་ནས་རང་ཉིད་དེ་རང་གི་མགོན་དུ་འགྱུར་ཐུབ་པ་ཞིག་ཇི་ལྟར་བྱ་དགོས་སྙམ་ན། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་དམ་ཆོས་དཀོན་མཆོག་དེ་ཡང་ལས་དང་པོ་བའི་དུས་ཀྱི་སྐྱོན་ཕྱོགས་རེ་ཙམ་སྤངས་པའི་སྤངས་པ་དང། ཡོན་ཏན་ཕྱོགས་རེ་ཙམ་སྐྱེ་བའི་རྟོགས་པ་བཞག་དགོས་པར་བསྟན་ཡོད་པ་དེ་ནི། སངས་རྒྱས་ཀྱི་གོ་འཕང་བསྒྲུབ་པའི་ཐོབ་བྱ་མཐར་ཐུག་སྟེ། སྤང་བྱ་སྒྲིབ་གཉིས་བག་ཆགས་དང་བཅས་པ་གཉེན་པོ་བརྟན་པའི་སྟོབས་ཀྱིས་བཅོམ་ནས། སྤང་བྱ་དེ་དག་དང་གཏན་དུ་བྲལ་བའི་ཡོན་ཏན་ཏེ། ངོ་བོ་ཉིད་སྐུའམ། འགོག་པའི་བདེན་པ་དེ་ཉིད་ཡིན་ལ། རང་གི་སྐྱབས་ཀྱི་མཐར་ཐུག་ཀྱང་འདི་ཉིད་ཆགས་ཀྱི་ཡོད། དེ་འདྲའི་རྐྱེན་གྱིས། ད་ལྟ་ང་ཚོ་ལས་དང་པོ་བ་རྣམས་ཀྱིས་བསྒྲུབ་དགོས་པ་དེ་ནི། ཉིན་རེའི་མི་ཚེའི་ནང་གི་ཉེས་སྤྱོད་རྣམས་བསྡམས་ནས་འགོག་ཐུབ་པ་ཡིན་ན། གནས་སྐབས་རང་བཞིན་གྱི་ཉེས་སྤྱོད་དང་བྲལ་བ་ཡིན་པས་དྲན་ཤེས་ཀྱིས་ཟིན་པར་བྱས་ཏེ་ངན་འགྲོར་འཕེན་བྱེད་ཀྱི་སྡིག་ལྟུང་སྤང་ཐུབ་པ་ཡིན་ན། ཕྱི་མར་ངན་སོང་དུ་མི་ལྟུང་བར་སྐྱོབ་མཁན་དེ་ཉིད་ཡིན་མོད་ཀྱི། འདི་འགྲུབ་པ་ལ་རྒྱུ་འབྲས་རྟེན་འབྱུང་གི་ཆོས་ཉིད་ལ་བསམ་ཤེས་དགོས་པ་དང། དེ་ཡི་ནང་ནས་ཀྱང་སེམས་ལྡན་གྱི་གང་ཟག་སུ་ཞིག་གིས་ཀུན་སློང་གི་ཁྱད་པར་གྱིས་རྒྱུ་རྐྱེན་གསར་བ་ཞིག་བསྐྲུན་ཅིང། དེ་ལ་བརྟེན་ནས་འབྲས་བུ་བདེ་སྡུག་སྣ་ཚོགས་འབྱུང་བའི་ལས་འབྲས་གཉིས་ངོས་ཟིན་པར་བྱས་ཏེ་འབད་བརྩོན་བྱ་རྒྱུ་དེ་མེད་ཐབས་བྲལ་བའི་ལྡེ་མིག་ལྟ་བུའི་གནད་འགག་ཆགས་ཀྱི་ཡོད་པ་དེ་ཡིན། ད་ད་ལྟ་སྐྱབས་ངོ་མ་དེ་དང་མཚུངས་པར་ཅིག་ག་རེ་ཆགས་ཟེར་ལབ་ན་ཨེ་ནི། ཉེས་སྤྱོད་སྡོམ། ཉེས་སྤྱོད་སྤང། ཉེས་སྤྱོད་སྤངས་པས་ཨེ་ནི། ཁོ་ར་ད་འཕགས་རྒྱུད་ཀྱི་ཁོ་ར་གཏན་དུ་བྲལ་བ་ད་ག་མ་རེད་དེ་ཡིན་ནའི་གནས་སྐབས་དེ་ལ་ཉེས་སྤྱོད་དེ་བྲལ་བ་རེད་བ་དང། བྱས་ཙང། ཉེས་སྤྱོད་དེ་བསྡམས་པས་ཁོ་རའི་འཕགས་རྒྱུད་ཀྱི་ད་བྲལ་བའི་ཡོན་ཏན་རོ། གནས་སྐབས་ད་བྲལ་བའི་བྲལ་བའི་ཡོན་ཏན་རོ། བྲལ་བ་གནས་སྐབས་རོ་ཅིག་གི། ཨོ་ད་དེ་ད་ང་ཚོའི་སྐྱབས་དེ་ཡིན་པ་རེད། ད་དེ་འདྲ་ཡིན་དུས་ངན་འགྲོ་ལ་སྐྱེ་ཡག་གི་རྒྱུ། སྡིག་པ་མི་དགེ་བ་དེ། དེ་ལ་ཉེས་དམིགས་སུ་བལྟས། ཉེས་དམིགས་སུ་ལྟ་བའི་ཐོག་ནས་སོ་སོས་འབད་བརྩོན་བྱས་ནས་དྲན་ཤེས་བསྟེན་འབད་བརྩོན་བྱས་ནས་སྡིག་པ་སྤོང་ཡག་ཅིག་བྱུང་སོང་ན་འོ་ད་འདི་གི་ཕྱི་མ་ངན་འགྲོ་ལ་མི་འགྲོ་ཡག་གི་འགན་ལེན་རོ་འདི་བྱེད་ཀྱི་ཡོད་རེད། ད་དེ་འདྲ་ཡིན་དུས་ས་ནས་དེ་འདྲ་འདྲ་བོའི་ད་སྡིག་པ་སྤོང་ཞིང་དགེ་བ་སྒྲུབ་ཡག་ཅིག་ཡོང་བ་ལ་ཡང་སྤྱིར་རྒྱུ་དང་འབྲས་བུའི་རྒྱུ་དང་འབྲས་བུའི་རྟེན་འབྱུང་གི་ད་རྒྱུ་འབྲས་ཀྱི་རྟེན་འབྱུང་དེ་དང། བྱེ་བྲག་ནང་གསེས། སེམས་ལྡན་ཅིག་གི་ཀུན་སློང་གི་ཁྱད་པར་དང་འབྲེལ་བའི་ཐོག་ནས་རྒྱུ་རྐྱེན་གསར་པ་ཞིག་བསྒྲུབས་ནས་དེ་ལ་བརྟེན་ནས་འབྲས་བུ་བདེ་སྡུག་སྣ་ཚོགས་ཡོང་སྡོད་ཡག་གི་ལས་འབྲས་ཟེར་ཡ་དེ། ཤེས་པ་ཅིག་དགོས་པ་རེད། ད་དེ་འདྲ་ཡིན་པ་ཡིན་དུས་ལྟ་བ་དེ་འདྲ་འདྲ་བོའི་ད་ལས་འབྲས་ཀྱི་རྣམ་གཞག་སྟོན་མཁན་གྱི་སྟོན་པ་སངས་རྒྱས་དང། སྡིག་སྤོང་དགེ་སྒྲུབ་ཀྱི་བླང་དོར་གྱི་གནས་དཔྱིས་ཕྱིན་པ་སྟོན་མཁན་གྱི་སྟོན་པ་ད་དེ། ང་རང་ཚོའི་འཕྲལ་དུ་ཡིན་ན་ཡང་ངན་འགྲོའི་ག་རེ་ཟེར་ངན་འགྲོ་ལ་མི་སྐྱེ་བ་སྟེ་བདེ་འགྲོ་ཐོབ་ཡག་གི་ཐབས་ཤེས་ཕྱིན་ཅི་མ་ལོག་པ་སྟོན་པས་གསུངས་བྱས་ཡོད་པ་རེད། ད་ག་ནང་བཞིན་གྱི་དེ་ཚུལ་བཞིན་དུ་སྒྲུབ་མཁན་གྱི་གྲོགས་དགེ་འདུན་དེ་ཡིན་དེ་ད་ང་རང་ཚོས་མིག་དཔེ་བལྟ་ས་ཆགས་ཆགས་དེ་འདྲ་ཡིན་པ་རེད། དེ་འདྲ་ཡིན་པ་ཡིན་དུས་མཐར་ཐུག་ངེས་ལེགས་ཐོབ་ཡག་དེ་ཨེ་ནི་འོ་ད་དཀོན་མཆོག་གསུམ་པོའི་མཐུ་ལ་བརྟེན་ནས་ངེས་ལེགས་ཐོབ་ཡག་ཡོང་གི་ཡོད་རེད། བཀའ་སྩལ་ཏེ་སངས་རྒྱས་ཆོས་དང་དགེ་འདུན་དང་ཐར་པར་འདོད་པ་རྣམས་ཀྱི་སྐྱབས་གསུངས་པ་ནང་བཞིན་གྱི་ཐར་འདོད་ཀྱི་སྐྱབས་བསླུ་བ་མེད་པ་འདི་དཀོན་མཆོག་གསུམ་ཡིན་གསུངས་པ་ནང་བཞིན་དེ་རེ་ལ་འཕྲལ་དུ་ངན་འགྲོ་ལས་ཐར་ནས། མངོན་མཐོའི་ལུས་རྟེན་བཟང་པོ་ཐོབ་ཡ། དེ་ཡང། མཆོག་གསུམ་གྱི། ལ་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་ཐོག་ནས། མཆོག་གསུམ་གྱི་བྱིན་རླབས་རང་གི་རྒྱུད་ལ་འཇུག་པ་ལ་རང་ཉིད་ཀྱི་བསླབ་བྱ། སྤྱི་དང་ལྷག་པར། ལས་རྒྱུ་འབྲས་ཀྱི་བླང་དོར་མ་ནོར་བ་ཅིག་ཉམས་ལེན་བྱེད་ཡག་འདིའི་ཐོག་ནས་མཆོག་གསུམ་གྱི་བྱིན་རླབས་རང་རྒྱུད་ལ་ཞུགས་ནས་གནས་སྐབས་དང་མཐར་ཐུག་གི་འཇིགས་པ་ལས་གྲོལ་བ་ཅིག་ཁོ་ཐག་ཡོང་ཡག་ཡིན་པ་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། བཀའ་སློབ་ལམ་སྟོན་བྱས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཁ་ན་དྲ་གི་དབུས་གཞུང་ནས་གངས་ལྗོངས་ཆོས་ལྡན་གླིང་གི་འཛུགས་སྐྲུན་གྱི་ཆེད་དུ་ཁ་ན་དྲ་གི་སྒོར་མོ་ས་ཡ་གཅིག་ལྷག་གི་ཞལ་འདེབས་གནང་ཡོད་སྐད།

ཡུ་ཁེ་རེན་གྱི་ཕྱི་འབྲེལ་བློན་ཆེན་དང་རྒྱ་ནག་གི་ཕྱི་འབྲེལ་བློན་ཆེན་རྣམ་གཉིས་ཀྱིས་ལོ་གཉིས་ལ་ཉེ་བའི་ར་ཤི་ཡ་གི་ཡུ་ཁེ་རེན་གྱི་ཐོག་གི་དམག་འཐབ་ལ། ཞི་བདེ་གི་མདུན་ལམ་གྱི་ཐད་ལ་གྲོས་མོལ་བྱུང་ཡོད་སྐད། རྒྱ་ནག་གི་མཚོ་ཁ་གི་སྲུང་སྐྱོབ་པས་ཐའེ་ཝན་མཚོ་འགྲམ་གྱི་ཁྲིམས་སྲུང་གི་ལས་དོན་ཤུགས་ཆེ་རུ་གཏོང་རྒྱུ་དང་དུས་བཀག་སྐོར་སྲུང་བྱ་རྒྱུ་ཡིན་ལུགས་གསལ་བསྒྲགས་སྤེལ་འདུག། རྒྱ་ནག་གི་ཕྱི་འབྲེལ་བློན་ཆེན་ཝང་དབྱི་གིས་ཨ་མེ་རི་ཀས་རྒྱ་ནག་གི་ཁེ་ཚོང་ཁག་གི་ཐོག་ལ་བཀལ་བའི་བཀག་སྡོམ་གྱི་རིགས་ལྷུག་གཏོང་གནང་དགོས་པ་ཕྱི་འབྲེལ་དྲུང་ཆེ་བྷི་ལིན་ཁེན་ལ་འདི་ལྟར་གསུངས་ཡོད་སྐད། ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཐོན་ལ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་བྱས་ཟིན་པ་ཡིན། རླུང་འཕྲིན་ལས་རིམ་ཁག། བོད་ནང་ཞོགས་ཁའི་དུས་ཚོད་ལ་དྲུག་ཕྱེད་ཀ་ནས་བདུན་པ་དང། ཡང་དགོང་མོ་གི་ལས་རིམ་ཁག། དགུ་ཕྱེད་ཀ་ནས་བཅུ་པའི་བར་རྒྱང་སྲིང་བྱེད་ཀྱི་ཡོད་པས་རྣམ་པ་ཚོས་དེ་ལྟར་གསན་པར་བཀའ་དྲིན་ཆེ་ཞུ་གི་ཡོད།